དེ་ཡང་ནི་ཇི་སྐད་དུ་སྤེལ་མར་བསྟོད་པ་ལས། གཏིང་མཐའ་མེད་པའི་འཁོར་བ་ནི་རྒྱ་མཚོའི་ནང་ན་རྣམ་པར་གནས། ཆུ་སྲིན་འདོད་ཆགས་ལ་སོགས་མི་བཟད་པའི་ཆུ་སྲིན་གྱིས་ནི་ལུས་ཟོས་པས་དེ་རིང་གང་ལ་སྐྱབས་སུ་འགྲོ། ཞེས་གང་ལ་ཉེས་པ་ཐམས་ཅད་དུ་གཏན་ནས་ཡོངས་ཡེ་མི་མངའ་ཞིང་ཡོན་ཏན་ཐམས་ཅད་གནས་གྱུར་པ། གལ་ཏེ་སེམས་ཤིག་ཡོད་ན་ནི། དེ་ཉིད་ལ་ནི་སྐྱབས་སུ་འགྲོ་དེ་བསྟོད་དེ་ནི་བཀུར་བ་དང་དེ་ཡི་བསྟན་ལ་གནས་པའི་རིགས། དོན་ང་ཚོ་གཏིང་མཐའ་མེད་པའི་འཁོར་བ་ཟེར་དེ་གཏིང་དང་མཐའ་མེད་པ། གཏིང། གཏིང་དེ་འདྲ་ཅིག་ལ་འཐབ་པ་རེད་ད་དེ་ནས་བཟུང་སྟེ་རྫོགས་པ་རེད་ཟེར་ནའང་དེ་འདྲ་མེད་པ། དེ་ནས་མཐའ་དེ་འདྲ་ཅིག་ལ་རྫོགས་པ་རེད་མཐའ་དེ་ནས་བཟུང་སྟེ་མཐའ་ཡོད་མ་རེད་ཟེར་མེད་པ་བྱས་ནས་གཏིང་དང་མཐའ་ཁྱོན་ནས་མེད་པ་བྱས་ནས་ང་ཚོ་འཁོར་བ་རྒྱ་མཚོ་ཆེན་པོ་ནང། ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་ཡང་ནས་ཡང་དུ་འཁོར་ཡང་ནས་ཡང་དུ་འཁོར་བྱས་ནས། འཁོར་བ་རྒྱ་མཚོ་ཆེན་པོ་དེ་ལ་ད་སྐྱེ་བ་གྲངས་མེད་མང་པོ་ཡི་བར་དུ་སྐྱེ་བ་ལེན་པ་རེད་དེ་ཡིན་ན་ཡང་སྐྱེ་བ་གི་ནི་མཐའ་མ་རྫོགས་པ། མ་འོངས་པ་ན་ཡིན་ན་ཡང་ད་ལྟ་ནས་འཁོར་བ་གི་སྐྱེ་བ་དེ་ལ་དེ་མཐའ་དེ་ནི་རྫོགས་ཡོད་ཟེར་ཡས་དང། དེ་ནི་མཐའ་ཐུག་ནས་ད་འགྲོ་ས་ཡོད་མ་རེད་ཟེར་ཁྱོན་ནས་མེད་པ་བྱས་ནས་ཡང་ནས་ཡང་དུ་འཁོར་རོ་བྱས་ནས་ཨོ་ཐོག་སུ་བསྡད་པ་རེད། ད་གཏིང་མཐའ་མེད་པའི་འཁོར་བ་ཟེར་ཚད་དེ་རེད་ད་གང་ཟག་རྒྱ། མཐའ་མེད་པའི་རྒྱ་མཚོ་མཐའ་མེད་པའི་རྒྱ་མཚོ་ནི་དེ་འདྲ་ཅིག་ལ་ཆ་བཞག་གི་ཡིན་ན་རྒྱ་མཚོའི་གཏིང་ཤིན་ཏུ་རིང་པོ་ཡིན་པ། མཐའ་དེ་ནི་རྟོགས་པར་དཀའ་བ། དེ་ལྟ་བུ་ནི་རྒྱ་མཚོ་ལས་ཀྱང། འཁོར་བ་རྒྱ་མཚོའི་སེམས་ཀྱི་གཏིང་ཟབ་པ། འཁོར་བ་རྒྱ་མཚོའི་དེ་གཏིང་ཟབ་པ་དེ་འདྲ་གྱི་རེད། གཏིང་དེ་ཡི་ནི་ཐུག་ས་ཁྱོན་ནས་མེད་པ་དང། མཐའ་དེ་ཡི་ནི་རྫོགས་རྒྱུ་མེད་པ། དེ་ལྟ་བུ་བྱས་པ་ཡིན་ཙང་ནི་གཏིང་མཐའ་མེད་པའི་འཁོར་བ་ཟེར་མཁན་དེ་འདྲ་ཡིན་པ་རེད། ད་འཁོར་བ་འཁོར་བ་ཟེར་མཁན་དེ་ང་ཚོ། རང་གི་རྒྱུད་ལ་ཡོད་མཁན་རེད། རང་རྒྱུད་ལ་ཡོད་མཁན་ལས་ཉོན་གྱི་དབང་གིས་སྐྱེ་བ་བླངས་པ་དེ་ཁོ་ན་རང་འཁོར་བ་རེད་མ་གཏོགས་འཁོར་བ་ཟེར་མཁན་དེ་གཞན་མ་གཅིག་རྒྱུད་ལ་ཡོད་མཁན་རང་ལོགས་སུ་ཡིན་པའི་དེ་འདྲ་བྱེད་ཀྱི་མེད་པ་རེད། འཁོར་བ་ཟེར་མཁན་དེ་ང་རང་ཚོ་འཁོར་བ་པ་རེད་བ་འཁོར་བ་པ་ཡིན་ཙང་འཁོར་བ་ན་འཁོར་དུས་སྐབས་སུ་ག་རེ་འཁོར་བ་ཟེར་ན་རང་དབང་མེད་པ་བྱས་སྐྱེ་བ་བླངས་པ་རང་དབང་མེད་པ་བྱས་ནས་ནི་ཤི་འགྲོ་གི་དོན། རང་དབང་མེད་པ་བྱས་ནས་སྔ་མ་སྐྱེ་བ་དེ་དོར་ནས་ཡང་བསྐྱར་སླར་ཡང་དེ་ནི་ཉེར་ལེན་གྱི་ཕུང་པོ་གསར་པ་གཅིག་བླངས་པ། འོ་དེ་འདྲ་གཅིག་ལ་འཁོར་བ་ཟེར། འཁོར་བ་ཟེར་མཁན་དེ་ནི་འཇིག་རྟེན་གྱི་ཁམས་སུ་ད་ནི་དེ་འདྲ་ལ་འཁོར་བ་ཡིན་པ་དང། ཡང་ན་ནི་ནི་ཁྱིམ་ཁྱིམ་ཚང་འདི་སྐད་དེ་འདྲ་འཁོར་བ་ཡིན་པ།

ང་དེ་ཡིན་ཙང་དེ་ལ་འཁོར་བ་རྒྱ་མཚོ་ཆེན་པོ་ནང་གནས་པ། ད་ང་ཚོ་ད་ལྟ་ཡི་མཐའ་མེད་པའི་རྒྱ་མཚོའི་ནང་ལ་གནས་ཏེ་སྐུ་ལ་ནི་སྲིན་པོ་འདྲ་མི་འདྲ་གི། འབུ་འདྲ་མི་འདྲ་དེ་འདྲ་གིས་སོ་རྒྱག་དགོས་པ། འབུ་འདྲ་མི་འདྲ་དེ་འདྲ་མང་པོ་ཞིག་གིས་ནི་སྲིན་པོ་དེ་དག་ལུས་ལ་སོ་རྒྱབ་པ་དེ་འདྲ་བདེ་བ་རྩ་ནས་ཡོད་མ་རེད་པ། དེ་ནང་བཞིན་བྱས་ནས་ང་ཚོ་ཡང་འཁོར་བ་གི་རྒྱ་མཚོའི་ནང་གནས་པ་དེ་ཡི་ཟེར་ན་ནི་སྡུག་བསྔལ་སོང།

དེ་ང་ཚོས་ཧ་མ་གོ་ཡིན་ཙང་སོ་སོས་མ་ཤེས་པའི་དབང་གིས་དེ་བདེ་བ་རེད་སོང་ཚོད་རྣམས་དྲན་མ་གཏོགས་བདེ་བ་རང་མཚན་པ་མ་རེད་ཁོ་ངོ་མ་སྡུག་བསྔལ་གྱི་རང་བཞིན་རེད་དེ། འོ་དེ་འགྱུར་བའི་སྡུག་བསྔལ་ཟེར། ད། འདུ་བྱེད་ཀྱི་སྡུག་བསྔལ་ཟེར་ཡོང་དུས་ང་ཚོ་ཐོག་མ་མེད་པ་ད་ལྟ་ཡོད་པ་དེ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་རེད། ཟག་བཅས་ཉེ་བར་ལེན་པའི་ཕུང་པོ་དེ་ང་ཚོ་བླངས་ཚར་སོང་ན་ཨ་ནི་ན་རྒྱུ་དང་ཚ་རྒྱུ་དང་གྲང་རྒྱུ་དང་གང་ག་ཡོང་གི་འདུག་བ་དཀའ་ལས་ཁག་ཡ་དང། ཚང་མ་ཐང་ཆད་ཡོང་གི་འདུག་པ། ལུས་དེ། ལུས་དེ་ནི་མགོར་འགྲོ་ཡ། ལུས་དེ་ནི། ཤི་ཐོ། ལུས་དེ་གསོ་མ་ཐུབ་པའི་སྡུག་བསྔལ། དེ་འདྲ་མང་པོ་བྱས་པ་ཡིན་ཙང་ལུས་ཁོ་རང་ག་ཙམ་ཞིག་ང་རང་ཚོ་སྲུང་སྐྱོབ་བྱེད་དགོས་འདུག། ན་ཚ་འདྲ་ཅིག་མ་ཡོང་བའི་ཆེད་དུ་ནི་སྨན་བཅོས་བྱེད་པ། ལུས་དེ་མགོར་མི་འགྲོ་བའི་ཆེད་དུ་ནི། ལྟོ་ཞིམ་པོ་ཟ་བ། ལུས་ཡུན་རིང་པོ་གནས་པའི་ཆེད་དུ་ནི་ཟས་བཟང་པོ་བསྟེན་པ། དེ་འདྲ་མང་པོ་ཞིག་སྒོ་ནས་ལུས་དེ་གནས་པའི། རྣམ་པ་ཐབས་ཤེས་རྣམ་པ་སྣ་ཚོགས་ཀྱི་སྒོ་ནས་ལུས་དེ་གནས་པའི་ཐབས་ཤེས་བྱེད་དགོས་འདུག་སྟེ། ཡིན་ན་ཡང་ལུས་ཁོ་རང་རང་དབང་ཁྱོན་ནས་ཡོད་མ་རེད་པ། རང་དབང་མེད་པར་བྱས་ནས་ལུས་དེ་ག་དུས་བླངས་པ་ཡིན་ན་བླངས་ནས་བཟུང་སྟེ་མི་རྟག་པའི་རང་བཞིན་ལ་འགྱུར་བྱས་ནས་སྐད་ཅིག་སྐད་ཅིག་ནས་འགྱུར་འགྲོ་བས། ཁོ་རང་རང་དབང་ཁྱོན་ནས་མེད་པར་སྐད་ཅིག་སྐད་ཅིག་ནས་འགྱུར་བས་དེ་ཡང་ལས་ཉོན་གཉིས་པོ་དེས་དེད་ནས་འགྲོ་བ་མ་གཏོགས་ཁོ་རང་ལ། དེའི་བར་དུ་གནས་ཀྱི། དེའི་བར་དུ་ང་འཇིག་གི་མེད་ཟེར་ཡག་གི་དབང་ཆ་ཁྱོན་ནས་ཡོད་མ་རེད་པ། འོ་དེ་འདྲ་ཡིན་ན་ང་ཚོ་ད་ལྟ། འདུ་བྱེད་ཀྱི་སྡུག་བསྔལ་ཟེར་མཁན་དེ། ཟག་བཅས་ཉེ་བར་ལེན་པའི་ཕུང་པོ། སྐད་ཅིག་ནས་འཇིག་འགྲོ་ཡག་དེ། འཇིག་འགྲོ་ཡག་དེ། འཇིག་ནས་ཚེ་འདིའི་ལུས་ཕུང་དེ་འཇིག་ནས། གཡོ། ཕྱི་མ་སྐྱེ་བ་བླངས་ཡ་མེད་པ་ཞིག་ཆགས་པ་ཡིན་ན་འགྲིག་གི་བ་རེད། སྐྱེ་བ་རྩ་ནས་མ་བླངས་པ་བྱས་ན་འགྲིག་གི་བ་རེད། ཡང་བསྐྱར་ད་ལྟ་དེ། ལུས་དེ་དུ་དོར་ད་ག་ལུས་རྟེན་གསར་པ་ཞིག་བླང་གི་རེད། ལུས་རྟེན་གསར་པ་ཅིག་ངེས་པར་དུ་བླང་དགོས་རེད། ཆེ་ཆུང་ཞིག་དང་ཡག་ཉེས་ཤིག་མ་གཏོགས། ཕྱིར་ད་ག་ལུས་རྟེན་ཅིག་བླང་དགོས་རེད་པ་ད་རང་ལ་དབང་ཆ་ཁྱོན་ནས་ཡོད་མ་རེད། ཤི་ནས་ནི་སྐྱེ་བ་བླང་མི་དགོས་ཀི་ད་དགྲ་བཅོམ་པའི་གོ་འཕང་ཐོབ་ན་མ་གཏོགས་ཤི་ནས་སྐྱེ་བ་བླང་མི་དགོས་ཀི་ཅིག་ཡོད་མ་རེད། ཤི་ཚར་ད་ག་ལམ་སང་ཡང་སྲིད་ཅིག་སྐྱེ་འོང་གི་རེད། དེ་འདྲ་བྱས་པ་ཡིན་ཙང་ནི་ང་ཚོ། རང་དབང་ཁྱོན་ནས་མེད་པའི་ཕྱིར་འཁོར་བ་ཐོག་མ་མེད་པ་ནས་ད་ལྟ་ཡོད་པ་ཚོས་སྐྱེ་བ་དེ་ནས་འགོ་བཙུགས་ཡིན་ཟེར་ཁྱོན་ནས་མེད་པ་ཕྱིར་གྲངས་མེད་གྲངས་མེད་མང་པོ་ཅིག་བླང་ཚར་ཏེ།

མ་མཐའ་མ་མཐའ་ཡིན་པ་ལས་ནི་སྡིག་པ་རེད་དགེ་བ་རེད་སྡིག་པ་སྤང་དགོས་པ་རེད་དགེ་བ་སྒྲུབ་དགོས་པ་རེད། ཆོས་ཟེར་མཁན་དེ་བྱེད་ཀྱི་ཡིན་ན་རང་ལ་ཕན་པ་ཡོང་གི་རེད། སྡིག་པ་ཟེར་མཁན་དེ་བྱེད་ཀྱི་ཡིན་ན་རང་ལ་གནོད་པ་ཡོང་གི་རེད་བསམ་བསམ་དེ་ཙམ་གྱིས་ངོ་ཤེས་ཐུབ་དགོས་རེད་བ། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཁྱད་པར་གྱི་དཔེ་ཆེན་པོ་དེ་འདྲ་མེད་པ་ཡིན་ནའི། སྒྲུབ་དགོས་ཡས་ཅིག་དང་སྤང་དགོས་ཡས་ཅིག་ང་རང་ཚོ་ངོ་ཤེས་ཀྱི་རེད་བ། བཟང་དང་སྡུག་གཉིས་པོ་དེ་དབྱེ་བ་ཕྱེ་ཐུབ་དགོས་རེད་བ།

ཨཱ། དག་བ་ན་བཞི་སངས་རྒྱས་ཀྱི་བསྟན་པ་ཟེར་མཁན་དེ་འཇིག་རྟེན་ན་དར་བ་དེ་དཀོན་པོ་ཞེ་དྲག་རེད་བ། སངས་རྒྱས་བསྟན་པ་ཟེར་མཁན་དེ་ང་ཚོ་འཇིག་རྟེན་ན་བྱུང་བ་དེ་ཨུ་དུམ་ཝ་རའི་མེ་ཏོག་དང་གཅིག་པ་ཡིན་ཟེར། དེ་ཡང་ག་རེ་ཟེར་ན། ང་ཚོ་ད་ལྟ་དུས་ཟེར་མཁན་དེ་བསྐལ་པ་མང་པོ་བསྐལ་པ་མང་པོ་ཡོད་རེད་བ་བསྐལ་པ་མང་པོ་ཡོད་ན་ནི་སངས་རྒྱས་ཀྱི་བསྟན་པ་དར་བའི་བསྐལ་པ་དེ་ལ་སྒྲོན་མེའི་བསྐལ་པ་ཟེར། བསྟན་པ་རྩ་ནས་མ་དར་མཁན་གྱི་བསྐལ་པ་དེ་ལ་མུན་པའི་བསྐལ་པ་ཟེར་བ་རེད་བ། མོས་པའི་སྐྱེས་པ་བརྒྱ་ཟེར་དང་སྟོང་ཟེར་དེ་འདྲ་སྒྲོལ་ཏེ་གོ་ལ་སྒྲོལ་མའི་སྐྱེས་པ་སྤྱིའི་ཟེར་མ་ཐུབ་ད་གོ་མ་རེད། སྒྲོལ་མའི་སྐྱེས་པ་སྤྱིའི་ཟེར་ཡིན་ཏེ་ཀོང་པོ་ཞེ་དྲག་རེད། དཀར་པོ་མང་པོ་སྤྱད་པའི་བརྡའི་ཚགས་ནས་ནི་སྒྲོལ་མའི་སྐྱེས་པ་སྤྱི་མ་ཐུབ་ད་གོ་མ་རེད། ས་ང་རང་ས་ད་ལྟ་སངས་རྒྱས་ཀྱི་བསྟན་པ་ལྟ་བའི་སྐྱེས་པ་སྒྲོལ་མའི་སྐྱེས་པ་ཟེར་ངེས་ཏེ། ད་རེས་སྒྲོལ་མའི་སྐྱེས་པར་བ་སངས་རྒྱས་ཀྱི་བསྟན་པ་སངས་རྒྱས་སྤྱི་དོན་ནི་སྐྱོན་བརྗོད་ཡོད་མཁན་གྱི་བསྐལ་པ་དེ་རེད། སངས་རྒྱས་འཇིག་རྟེན་ན་གལ་སྲིད་བྱོན་པར་གསུངས་ན་བསྐལ་བཟང་གི་སངས་རྒྱས་སྟོང་ཟེར་མཁན་དེ་བྱོན་ཡོང་གི་རེད་ད་ལྟ་བསྐལ་པ་དེ་ལ་སངས་རྒྱས་སྟོང་བྱོན་ཡོང་གི་རེད་དེ་ཡིན་ཙང་ནི་སྒྲོན་མེའི་བསྐལ་པ་ཟེར་མཁན་དེ་རེད། ཙང་སྒྲོན་མེའི་བསྐལ་པ་དང་ང་ཚོ་འཕྲད་པ་རེད་བ། མུན་པའི་བསྐལ་པ་དང་མ་འཁེལ་བ་བྱས་སྒྲོན་མེའི་བསྐལ་པ་དང་འཁེལ་བ་རེད། མུན་པའི་བསྐལ་པ་འཁེལ་བ་ཡིན་ན་ང་ཚོ་མི་ལུས་ཐོབ་པ་ཡིན་ན་ཕན་ཐོགས་ག་གེ་ཡོད་མ་རེད། གལ་སྲིད་མི་ལུས་ལགས་ཀྱིས་ཐོབ་པ་ཡིན་ནའི་སྡིག་པ་བསག་ཡས་ཤེས་ཀྱི་རེད་མ་གཏོགས་དགེ་བ་ཟེར་མཁན་དེ་སྣ་གཅིག་སྒྲུབ་ཤེས་ཀྱི་མ་རེད།

ཨོ་དེ་འདྲ་ཅིག་མ་གཏོགས་ཡོད་མ་རེད། ཙང་ཨ་ནི་སྒྲོན་མེའི་བསྐལ་པ་མེད་པ་བྱས་མུན་པའི་བསྐལ་པ་ག་ཚོད་དར་བ་ཡིན་ནའི་མུན་པའི་བསྐལ་པ་དེ་ཁྲི་ཕྲག་མང་པོའི་བར་དུ་ང་རང་ཚོ་སྐྱེ་བ་ག་ཚོད་བླངས་པ་ཡིན་ནའི་དགེ་བ་ཟེར་མཁན་དེ་སྣ་ཁ་གཅིག་བསག་ཡས་ཡོད་མ་རེད་སངས་རྒྱས་ཀྱི་བསྟན་པ་མེད་པ་ཡིན་ཙང་དགེ་བ་བསག་ཡས་ཡོད་མ་རེད་བ་སྡིག་པ་དེ་སུ་ཡིན་ནའི་ས་ཞིག་རེད་བ་ལོག་དགོ་མ་རེད་གོ། ཨ་དགེ་རྒན་དགོས་མ་རེད་བ། ས་འདས་པ་ས་ཞིག་གི་རེད་དགེ་བ་ས་ཞིག་མ་རེད། སྒྲོན་མེ་སྐྱེས་པ་ཟིན་ཡིན་དུས་ས་འཕྲད་ནས་མ་གཏོགས་བསོད་ནོར་ཟིན་ཡིན་དུས་རྩ་ནས་ས་ཡ་མེད་པ་རེད། དེ་འདྲ་ཡིན་ས་ཇི་སྟེ་བསོད་ནོར་ལོངས་སྤྲུལ་ཐང་ག་བྱང་སེ་དེ་བསྟན་ཟིན་གྱི་མ་གཏོགས་ང་རང་ཚོ་ས་ཡ་དུ་ཚུད་རྒྱུ་ནི་ཡོད་མ་རེད། སྒྲོན་མེ་སྐྱེས་པ་དང་མུན་པའི་སྐྱེས་པ་གཉིས་པོ་དེ་ཁོ་རང་རང་ཡུལ་རེ་དང་ཞེ་དྲག་ཤོར་བ་ཡིན་ས་བསོད་ནོར་ས་ཡ་དེ་ནི་ཐུང་ཐུང་ཐུང་ཐུང་གྱི་མ་གཏོགས་ཡོད་མ་རེད། ད་སྒྲོན་མེ་སྐྱེས་པ་ཡིན་ན་ནི་ད་ལྟ་ང་རང་ཚོ་སྒྲོན་མེ་སྐྱེས་པ་རེད་དེ

ཞགས་པ་སུམ་ཅུ་ཐོབ་པ་དེ་གོང་གི་ཟླ་བ་གཅིག་ཆ་ཤས་དེའི་ཁོངས་སུ་གཏོགས་འདུག་རོ། དེ་འདྲ་ནང་ཡོད་ཅེས་བྱས་ནས་ནི་སྒྲོན་མེ་སྐྱེས་པ་དེའི་ཁོངས་སུ་གཏོགས་ཀྱི་ཡོད་རེ་ཐུང་དེ་ག་ཚོད་ཡོད་ཟེར་ན་བར་གྱི་བརྒྱད་ཅུ་ཡོད། བར་གྱི་བརྒྱད་ཅུ་ཟེར་དེ་སྟོང་གི་ཉི་ཤུ་ཟེར། སྟོང་གི་རྗེས་དེ་ཀྱི་ཁོངས་སྟོང་པ་བཏང་ཀྱང་ཆ་ནི་གེགས་གེགས་མེད་པའི་ཕྱིར་ནི་སྟོང་གི་ཉི་ཤུ་ཐུང་པ་ཡོད། ཨ་ནི་ཆ་གཅིག་ཉི་ཤུ་ཟེར་རྗེས་ནི་རྗེས་དེ་ཀྱི་ཁོངས་བཞི་ནི་སརྦ་ཡ་ཆ་ཡ་གི་དེ།

རིང་དེ་ལ་བསྐལ་བཟང་གི་སངས་རྒྱས་སྟོང་བྱོན་ཟེར་བ། སྒྲོན་མེའི་བསྐལ་པ་རེད། སྒྲོན་མེའི་བསྐལ་པ་ཡིན་ནའི་བསྐལ་བཟང་གི་སངས་རྒྱས་སྟོང་པོ་དེ་ག་དུས་བྱོན་དགོས་རེད་ཟེར་ན། བར་བསྐལ་བརྒྱད་ཅུ་ཐམ་པ་ཡིན་ན་ནི། ཡར་ངོ་དང་མར་ངོ་ཟེར་གཉིས་ཡོད་རེད་བ། བསྐལ་པ་ཡར་འཕེལ་དུས་སྐབས་ཅིག་དང་བསྐལ་པ་མར་འགྲིབ་དུས་སྐབས། བསྐལ་པ་ཡར་འཕེལ་དུས་སྐབས་དེ་ཡིན་ན་སངས་རྒྱས་འཇིག་རྟེན་ལ་བྱོན་གྱི་མ་རེད།

ལོ་ཁྱོན་ནས་གྲངས་ཀ་རྒྱག་ཡས་རྩ་ནས་ཡོད་མ་རེད་བ་དེ་སྲིད་རིང་ལ་སངས་རྒྱས་བྱོན་ཡས་ཁྱོན་ནས་ཡོད་མ་རེད། སངས་རྒྱས་གཅིག་ཕེབས་ཀྱི་མ་རེད། ཡིད་ཀྱི་སྒྲོན་མེ་བསྐལ་པ་ཡི་ཁོངས་སུ་གཏོགས་པ་རེད་དེ་ཡིན་ནའི་སངས་རྒྱས་མེད་པའི་བསྐལ་པ་མུན་པའི་བསྐལ་པ་དང་འདྲ་མི་འདྲ་ཅིག་ཆགས་དགོས་ད། བསྐལ་པ་གང་ཡང་ཆགས་ཀྱི་བྱེད་ཀྱི་ཡིན་ན་སྒྲོན་མེའི་བསྐལ་པ་རེད་དེ་སངས་རྒྱས་མ་བྱོན་པའི་ཆ་ནས་མུན་པའི་བསྐལ་པ་དང་གཅིག་པ་རེད་བསྟན་པ་ཡོད་མ་རེད། ཆོས་ཐ་སྙད་བྱེད་ཡས་ཡོད་མ་རེད་ཆོས་བྱེད་ཡས་ཡོད་མ་རེད། ད་བསྐལ་པ་བརྒྱད་ཁྲི་ལ་ཡར་འཕེལ་ཚར་ཟེར་ན་མི་རེ་ལ་ཚེ་ལོ་བརྒྱད་ཁྲི་ཐུབ་རྒྱུ་ཡོད་རེད།

མར་འགྲིབ་ཡས་གཉིས་བྱས་ན་ནི་མར་འགྲིབ་ཡས་དེ་ལ་མ་གཏོགས་ཡར་འཕེལ་ཡས་སྐབས་ལ་བྱོན་ཡས་ཡོད་མ་རེད། ད་ལྟ་ང་རང་ཚོའི་དུས་ཚོད་དེ་བསྐལ་པ་ཆགས་ནས་བསྐལ་པ་ཆགས་ནས་བར་བསྐལ་བརྒྱད་ཅུ་ཡས་ནི་གནས་བསྐལ་དང་པོ་དེ། གནས་བསྐལ་ཉི་ཤུ་ཐམ་པ་ཡས་ནི་དང་པོ་དེ་བསྐལ་པ་དེ་རེད། དང་ཐོག་མ་ང་རང་ཚོའི་ཚེ་ལོ་དཔག་མེད་ཟེར་མཁན་དེ་རེད། ད་ལྟ་ང་རང་ཚོ་ལོ་དཔག་མེད་བསྡད་རྒྱུ་ཡོད་ལོ་གྲངས་ཀ་ཁྱོན་ནས་རྒྱག་ཡས་ཡོད་མ་རེད་ལོ་མང་པོ་ཞེ་པོ་ཅིག་བསྡད་རྒྱུ་ཡོད། ཨ་ལེ་མ། ཉང་ཅི་ནུ།

ཆོས་ཀྱི་ཐ་སྙད་ཙམ་ཡོད་མ་རེད་ཆོས་བྱེད་ཡ་ག་བ་ཡོང་གི་རེད། ཆོས་བྱེད་ཡ་མེད་ན་དགེ་བ་གསག་ཡ་ཡོད་མ་རེད་པ། ཡང་སྡིག་པ་ནི་གསག་གི་རེད་བ། ཨོ་དེ་འདྲ་ཡིན་ཙང་ཨ་ནི་ང་རང་ཚོ་སངས་རྒྱས་ཀྱི་བསྟན་པ་དང་མཇལ་ནས་སངས་རྒྱས་ཀྱི་བསྟན་པ་དར་དར་ཡས་དུས་དེ་ལ་སྐྱེ་བ་དེ་ཡིན་ན་ཧ་ཅང་དཀོན་པོ་དཀོན་པོ་རེད་དཔེ་མི་སྲིད་དཀོན་པོ་རེད། ད་ལྟ་ང་རང་ཚོ་སངས་རྒྱས་ཀྱི་བསྟན་པ་དེ་སངས་རྒྱས་ཁོ་རང་ཞལ་བཞུགས་མེད་པ་ཡིན་ནའི

དེ་ནས་རང་གི་དལ་འབྱོར་གྱི་མི་ལུས་དེའི་སྟེང་དུ་བླང་རྒྱུ་ཡོད་མཁན་གྱི་སྙིང་པོ་ཟེར་མཁན་དེ་ད་ལྟ་ཡོད་པ་དང་ང་ཚོས་གཅིག་བླངས་ཐུབ་ཡོད་མ་རེད་པ། སྦད་སྟོང་པ་རྐྱང་རྐྱང་ཆགས་བྱས་ནི། མི་ཚེ་སྦད་སྟོང་ཟད་ལ་བཏང་བྱས་བསྡད་དེ་ཡོད་རེད་པ། ཨ་ཁ་ཤས་ཁ་ཤས་ང་ཆོས་བྱེད་ཀྱི་ཡོད། ཆོས་བྱེད་ཀྱི་ཡོད་ད་ཆུང་ཆུང་སྒང་ནས་ཆོས་བྱེད་པའི་ཡིན་བསམ་བཟོ་ལྟ་བྱས་རེད་དེ་ཆོས་དེ་ཆོས་སུ་སོང་མ་སོང་དེ་རང་གིས་ཆོས་བྱས་མ་བྱས་ཀྱི་ལས་འགྲོ་གི་མེད་པ་རེད། རང་གིས་ཆོས་བྱེད་ཀྱི་ཡོད་བསམ་ནས་ཁོ་བ་ངོ་བོ་ཆོས་སུ་མ་སོང་ན་ཕན་པ་ག་གེ་ཡོད་མ་རེད་པ། རང་གིས་ཆོས་བྱེད་ཀྱི་ཡོད་བསམ་ཚོད་རམ་བྱས་པ་ཡིན་ནའི་ཆོས་སུ་མ་སོང་ན་ཕན་ཐོགས་ཡོད་མ་རེད། ད་ཆོས་སུ་སོང་མ་སོང་ཟེར་དེ། འཇིག་རྟེན་གྱི་གཉེན་པོ་འགྲོ་སོང་ན་ཆོས་སུ་སོང་ཞིག་རེད། འཇིག་རྟེན་གྱི་གཉེན་པོ་ལ་མ་འགྲོ་ན་ཆོས་སུ་མ་སོང་བ་རེད། ད་ང་རང་ཚོ་ད་ལྟ་ཆོས་བྱེད་བསྡད་དེ། ཚང་མ་ཐམས་ཅད་འཇིག་རྟེན་དང་མཉམ་དུ་འདྲེས་བྱས་ནས་བྱས་བསྡད་མ་གཏོགས། འཇིག་རྟེན་གྱི་གཉེན་པོ་སྟེང་བྱས་ནས། ཆོས་ལ་འགྲོ་བའི་དེ་ནི་དཀོན་པོ་དཀོན་པོ་རེད་བ་ཞེ་དྲག་དཀོན་པོ་རེད། འཇིག་རྟེན་གྱི་ཁོངས་སུ་འགྲོ་གི་ཡིན་ན་ནི་ཁོ་ཆོས་ག་ཚོད་བྱེད་ཀྱི་ཉིན་མཚན་ཚང་མ་ཚང་བྱེད་པས་གཉིད་མ་ཁུག་ཟས་མ་ཟ་ཆོས་བྱེད་ཀྱི་ཡོད་ཟེར་ན་ཆོས་སུ་འགྲོ་ཡ་མ་རེད་དེ། ཚེ་ཕྱི་མ་ལ་ཕན་པའི་ཆོས་ཅི་ཡང་ཡོད་མ་རེད། འགའ་ཞིག་ག་ཅིག་ཡ་ནི་ང་ཚོ་དཔལ་འབྱོར་ལོངས་སྤྱོད་འགྲུབ་པའི་ཆེད་དུ་ཆོས་བྱེད་ཀྱི་རྫ་སྟོད་ཡོད་རེད་བ། སོ་སོ་གྲོད་ཁོག་ཀོང་རྒྱང་བའི་ཆེད་དུ། ད་ནི་ནི་ཅི་ནས་ནོར་ལོངས་སྤྱོད་ལ་སོགས་པ་ཆེན་པོ་ཡོང་བའི་ཆེད་དུ། དེ་འདྲ་ཡི་ཆེད་དུ་ཆོས་བྱས་ཏེ་བྱེད་དེ་ཆོས་སུ་འགྲོ་གི་མ་རེད། ཚེ་ཕྱི་མ་ལ་ཕན་གྱི་མ་རེད་ཚེ་ཕྱི་མ་ལ་གནོད་རྒྱུ་མ་གཏོགས་ཕན་པ་ཅི་ཡང་མ་རེད། འགའ་ཞིག་འགའ་ཞིག་གིས་ཚེ་ཐོག་བསོད་ནམས་ཚེ་རིང་པོ་ཡོང་བའི་ཐོག་བསོད་ནམས་ཆེན་པོ་ཡོང་བའི་དབང་དུ་བསྡུ་བའི་དེ་འདྲ་ཡི་ཆེད་དུ་ནི་ཆུ་བྱས། སྔགས་དེ་ཚོ་བགྲང་དེ་འདྲ་དེ་དེ་སྐད་དུ་ཆོས་མ་རེད་དེ་ཆོས་སུ་སོང་ཡོད་མ་རེད། དེ་ཚེ་ཕྱི་མ་ལ་གནོད་རྒྱུ་མ་གཏོགས། ཚེ་འདི་ལ་ཕྲན་བུ་ཕྲན་བུ་ཕན་རྒྱུ་མ་གཏོགས། ཚེ་ཕྱི་མ་ལ་གནོད་ཡ་རྒྱུ་རེད་དེ། དེའི་ས་ཆོས་སུ་མ་སོང་བ་རེད། ད་འགའ་ཞིག་འགའ་ཞིག་གིས་གཏམ་སྙན་གྲགས་བྱེད་ཀྱི་ནི་གཏམ་སྙན་གྲགས་ཆེན་པོ་ཡོང་བའི་སྐད་གྲགས་ཆེན་པོ་ཡོང་བའི། ཨ་དེ་འདྲ་ཡི་ཆེད་དུ་བྱེད་དེ་བྱེད་དེ་ག་ཚོད་བྱས་པ་ཡིན་ནའི་ཚེ་ཕྱི་མ་ལ་ཕན་པའི་ཆོས་རེད་ཡོད་མ་རེད། དེ་འདྲ་ཡིན་ཙང་རང་གིས་ཆོས་བྱེད་ཡོད་ང་ཁྱོད་ཆོས་གོས་གྱོན་པས་གྲྭ་པ་བྱས་པས། མགོ་ལ་སྐྲ་བཞར་བས། ད་འཇིག་རྟེན་སྤངས་པ་ཡིན་བསམ་བསམ་ནས་དྲན་གྱི་རེད་དེ་འདྲ་དྲན་གྱི་ཡོད་དེ་དེའི་ཆོས་སུ་སོང་མ་སོང་དེ་ངོ་མ་ཁོ་རང་རང་ལས་རྒྱུ་འབྲས་དང་ལྟོས་བཅས་ནས་དེ་འདྲ་ཆོས་སུ་སོང་མ་སོང་བརྟག་དཔྱད་བྱས་ན་མ་གཏོགས། འདོན་པ་འདོན་དེ་ཡིན་ནའི་ཆོས་སུ་འགྲོ་གི་མ་རེད། དེ་ནས་འབུམ་མཆོད་དང་སྟོང་མཆོད་དང་དེ་ཚོ་བསྒྲུབས་པ་ཡིན་ནའི་ཆོས་སུ་མ་སོང་རྫ་སྟོད་ཡོད་རེད། ནས་དུས་དང་རྣམ་པ་ཐམས་ཅད་དུ་བྲག་ཕུག་ལ་སྡོད་བྱས་ནས་སྔགས་བགྲངས་བསྡད་དེ་ཡིན་ནའི་ཆོས་སུ་མ་སོང་རྫ་སྟོད་ཡོད་རེད། ཆུས་སུ་མ་སོང་རྫ་སྟོད་ཡོད། ད་ཆུས་སུ་སོང་དང་མ་སོང་དེ་རྗེ་གཏེར་གྱི་སྙིང་པོ་སྒྲོག་དེ་ཁེལ། རྗེ་གཏེར་གྱི་སྙིང་པོ་ལས་སྒྲོག་ནས་རྗེ་གཏེར་དང་ཁོ་གཉིས་གཉིས་སྦྱར་འགལ་ལྟ་ལྟར་སྒྲོག་གི་འདུག་ན་དེ་ངོ་མ་ཀྱི་ཆོས་ཡིན་པ་རེད། ད་རྗེ་གཏེར་གྱི་སྙིང་པོ་ཟེར་ངེས་དང་རྗེ་གཏེར་ཟེར་ངེས་ག་རེ་ཟེར་ན་རྗེ་གཏེར་ཆེན་པ་རྙེད་དང་མི་རྙེད་དང། འདས་དང་མི་འདས་རྙེད་དང་མི་རྙེད་དང། སྟོད་སྨད་ཅེས་བྱ་རྗེ་གཏེར་ཆོས་རྒྱལ་པོ་བདག་གིས་ཡོད་ཡོད་མེད་པ་འགོག་ཉོ་མཛོད། འོ་དེ་ལྟ་བུ་རྗེ་གཏེར་ཆོས་རྒྱལ་གྱིས་གཉེན་པོ་ལ་འགྲོ་བར་བྱེད། འཇིག་རྟེན་ཆོས་བརྒྱད་ཀྱི་གཉེན་པོ་ལ་འགྲོ་སོང་ན་ནི་མ་ཎི་ཚིག་ཁ་ཅིག་བགྲངས་པ་ཡིན་ནི་དེ་ཆོས་ངོ་མ་ཅིག་ཆོས་རྣམ་པར་དག་པ་ཅིག་ལ་འགྲོ་ས་རེད། གཏན་ཚིགས་ཅན་དུ་མེད་པ་ཡིན་ནི་དེ་འཇིག་རྟེན་གྱི་གཉེན་པོ་ལ་སོང་བ་ཡིན་ན་གཏན་ཏེ་ཁོ་ནི་ཆོས་སུ་སོང་བ་རེད། འཇིག་རྟེན་གྱི་གཉེན་པོར་མ་འགྲོ་བར་བྱས་ནས་ག་ཟེ་ག་ཟེ་དུ་བྱས་པ་ཡིན་ནི་དེ་ཆོས་སུ་སོང་ཡོད་མ་རེད།

ཨ་ནི་ལས་འབྲས་དང་བསྟུན་ནས་ད་ག་རེ། ལས་རྒྱུ་འབྲས་ཟེར་མཁན་སངས་རྒྱས་ཀྱིས་གསུངས་པ་རེད་པ། ལས་འབྲས་བསླུ་བ་མེད་པ་ཟེར་མཁན་གསུངས་པ་རེད་པ། དེ་ཡིན་ཙང་དེ་དང་བསྟུན་སོང་ན་ང་རང་ཚོ་རུ་འཁོར་བ་ལྟར། ཆོས་དང་རྒྱབ་འགལ་དུ་སོང་བ་ཡིན་ཟེར་གྱི། ཨ་ནི་བཀའ་གདམས་པའི་དགེ་བའི་བཤེས་གཉེན་ཆེན་པོ་དགེ་བཤེས་ཤ་ར་བ་ཆེན་པོ་གིས་གསུངས་པ་རེད་པ། ང་རང་ཚོ་ཆོས་དང་གང་ཟག་གཉིས་བར་ཧམ་པ་དེ་གཡག་ཤོང་བ་གཅིག་འདུག། ཧམ་པ་དེ་གཡག་ཤོང་བ་གཅིག་འདུག་གསུངས་ཆོས་དང་གང་ཟག་གཉིས་དེ་སྒྲིལ་མ་ཐུབ་པ་བྱས་ནས་ཆོས་ཆོས་ལོགས་སུ་བཞག། གང་ཟག་གང་ཟག་ལོགས་སུ་བྱས་བསྡད་བསྡད་ཀྱི་འདུག་མ་གཏོགས་མཉམ་དུ་སྒྲིལ་གི་མི་འདུག་དེ་གཉིས་བར་དེ་ཧམ་པ་གཡག་ཤོང་བ་གཅིག་འདུག་གསུངས་པ་རེད། ད་ལྟར་བྱེད་ཀྱི་ཡིན་ན་ཧམ་པ་གཡག་ཅིག་དང་ཚིག་གི་མ་རེད་ཁང་པ་ཅིག་དང་ཤོང་ཡོང་གི་རེད། ཆོས་དང་མི་གཉིས་བར་དེ་ཧམ་པ་ཁང་དང་དེ་འདྲ་ཤོང་བ་བརྒྱ། ད་ལྟར་ཆོས་དེ་ག་མོ་དཔལ་འབྱོར་གྱི་མོ་ཆེ་རུ་བ།

སྤྲང་པོ་བྱས། སངས་རྒྱས་ལྷང་ངེ་བྱས། དུག་ལོག་ལ་ནི་གོས་ཧྲུལ་པོ་དེ་འདྲ་གཅིག་གེ་ཀེ་མེ་གེ་ཡིན་པས། གཟུགས་པོ་མཐོང་དེ་གཅིག་དེ་འདྲ་གཅིག་གོན་ནས་འགྲོ་བ་ཡིན་ན། ཁོ་བསམ་པ་རྣམ་པར་དག་པ་ཅིག་ཡོད་པ་ཡིན་ན་དངོས་གནས་དྲང་གནས་ཆོས་རྣམ་དག་དེ་ཡིན་པ་རེད། ཆོས་པ་ངོ་མ་དེ་དེ་ཡིན་པ་རེད། དེ་འདྲ་ཅིག་མ་བྱས་ཀྱི་བར་དུ་ནི་ཆོས་སུ་འགྲོ་ཁག་པོ་རེད། ས་ང་རང་ཚོ་ད་ལྟ། ནི། ཡིད་བཞིན་གྱི་ནོར་བུ་འབུམ་ཕྲག་ལས་ཀྱང་ལྷག་པའི་དལ་འབྱོར་གྱི་མི་ལུས་དེ་ལྟ་བུ་རྙེད་པ་རེད་དེ། ངོ་མ་ང་རང་ཚོ་འཇིག་རྟེན་གྱི་དབང་དུ་སོང་སྡོད་མཁན་ཅིག་མ་གཏོགས་ཆོས་སུ་འགྲོ་ཡས་དེ་དཀོན་པོ་ཞེ་དྲག་རེད་དེ། དཀོན་པོ་ཞེ་དྲག་རེད། དེ་ལ་དགེ་བཤེས། ནི། ག་རེ་ཟེར་དགོས་ཀྱི་མིན་ནའང། ཕྱག་པ་ཁྲི་མཆོག་ཟེར་མཁན་དེ། ཨོ་དེ། དེ་ནས། རྗེ་མ་དཔལ་བློ་ཐག་རྦད་ཀྱིས་བཅད་ནས། མི་ཚེ་གང་ཁོ་རང་གཞན་དང་འབྲེལ་བ་ཡོངས་སུ་རྫོགས་པ་གང་ག་སྤངས་བྱས་ནས་འཇིག་རྟེན་ཆོས་བརྒྱད་བློས་སྤངས་བྱས་ནས་ཁོ་རང་ཅོན་ཅོན་བསགས་བྱས་ནས་བཞུགས་པ་རེད་པ། ཁོ་རང་ཅོན་ཅོན་བསགས་བྱས་ནས་བཞུགས་པ་མ་ཟད་ཞིང་མོ་གེ་གེ། མི་དང་མི་འབྲེལ་བ་བྱས་ནས་དཔེར་རི་དྭགས་རྨས་མ་ནང་བཞིན་བྱས་ནས་བསྡད་དེ་ནི་དེ་འདྲ་ཆོས་བྱས། ཨོ་དེ་འདྲ་བྱས་གོ་ཀོ། ཡང་འགའ་ཞིག་འགའ་ཞིག་དགེ་བཤེས་སྤྱན་སྔ་བ་ཆེན་པོ་ཟེར་མཁན་དཔེར། ནི། ག་རེ་ཟེར་དགོས་ཀྱི་མིན་ནའང་མི་རྟག་པ་དེ་ཚོ་ཡིད་ལ་དྲན་ཏེ་ཁོ་རང་རང་གི་ལུས་ཀྱི་ན་བཟའ་ལ་སོགས་པ་དང་ན་བཟའ་དེ་ཚོའི་དཔེར།

ཆོས། འཇིག་རྟེན་ཕྱི་མ་རྐྱང་ཕྱོགས་ཀྱི་དོན་བསམ་བློ་བཏང་ནས་འོད་དུ་ཟིལ་འདེབས་ཀྱིས། སྣ་ཚོགས་ཆོས་རྣམ་པར་དག་པ་བྱེད་པ་ཡིན་ན། འཇིག་རྟེན་དང་མ་འདྲེས་པར་བྱེད། འཇིག་རྟེན་བཟང་པོ་ཤེས་ནས་ཁོ་མིས་ཡག་པོ་ལྷ་ཡིན་ཟེར་ནས་རང་ལྷ་ཡིན་པའི་ངེས་པ་ཡོད་མ་རེད་པ།

འཁོར་བཅུ་པའི་ཕྱི་མ་ནི་སྐྱེས་བུ་ནི་སྐྱེས་བུ་བསྐྱངས་ཆོས་ཀྱི་རྒྱུ་འགྱུར་མ་ལྟ་བ། འཁོར་ཉེ་བ་ནི་སྟོང་ཐོག་གི་མ་རེད་དུད་འགྲོ་ཡི་དྭགས་གང་ཡང་སྟོང་ཐོག་གི་མ་རེད་པ། དེ་འདྲ་ཡི་ས་ཆུད་སོ་སོང་མ་སོགས་ཏེ་རང་གི་སྲས་ལས་རག་ལས་མ་རེད་མ་ལྟ་བ། ཆུད་ཆུད་རོལ་དུ་མི་ཡི་རྟགས་ནས་ནི་འཁོར་ཆུད་བྱས་པ་རེད་ཆུད་པ་རེད་ཟེར་ན་ཆུད་པ་རེད་པའི་ཉིན་པ་ཡང་མ་རེད། འཁོར་ཆུད་པ་མ་རེད་འཁོར་བདེ་སྐྱིད་རེད་ཟེར་པའི་དབང་དུ་བཏང་པ་ཡིན་ནའི་འཁོར་བདེ་སྐྱིད་ཡིན་པའི་ཉིན་པ་ཡང་མ་རེད།

ཁོ་ཡི་ཆོས་པ་གི་གཟུགས་བརྙན་ཆོས་ཆོས་པ་གི་གཟུགས་ཙམ་ཅིག་ཡོད་མ་རེད་ག་ལ་ག་ལ་ཆོས་བྱེད་རྒྱུ་ཡོད་གསུངས་སོ་ནམ་ཅིག་མི་དེ་དག་སྡིག་ཅན་ཧྲིལ་པོ་བྱེད་འདུག་གསུངས་སོ་ནམ་ཅིག་འབུ་ཆུང་ཆུང་བསད་བྱས་ནས་ཟ་གོ་རེད་པ། དེ་འདྲ་བྱས་པ་རེད་ཁོ་རང་ནང་གི་རྟོགས་པ་དེ་གསང་འདུས་འཇམ་དཔལ་རྡོ་རྗེ་དངོས་སུ་བས། དངོས་སུ་བསྒྲུབ་ཚར་བ་བྱས་ཅིག་ན་འཇམ་དཔལ་རྡོ་རྗེ་དཀྱིལ་འཁོར་དངོས་སུ་བཞེངས་བྱས་ནས་མཁས་གྲུབ་སངས་རྒྱས་ཡེ་ཤེས་ལ་ཞབས་བཏེགས་དེ་འདྲ་གནང་འདུག་མ། དེ་འདྲ་ཡིན་ཙང་ཕྱི་རུ་བལྟས་པ་ཡིན་ན་མི་སྐྱོ་པོ་ཧྲིལ་པོ་ཅིག་མ་གཏོགས་ཡོད་མ་རེད་ངོ་མ་བྱེད་ཀྱི་ཡིན་ན་ཆོས་པ་ཡིན་ན་ནི་ཆོས་པ་གནང་སྟངས།

ཐོག་སུ་འགྲོ་ཟེར་ཀུ་ལ་ནས་གཡོག་པོ་ཅིག་དང་མང་པོ་ཅིག་ཁྲིད་བྱས་ནས་སྟར་སྒྲིག་འགྲོ་ཡས་དེ་འདྲ། མི་གང་ག་དཔེ་རྩ་ཆེན་པོ་རེད་ཟེར་གོ་རེད་ཁོ་ནང་ལས་བས་དཔལ་འབྱོར་འགྲོ་ཡས་དེ་བདེ་པ་ཟ་ཡས་ཅིག་མ་གཏོགས་ངོ་མ་དེ་ཆོས་སྲིད་གཉིས་དེ་ཆོས་ནི་མ་བྱས་ཙང་ཤི་བྱས་ནས་ནི་དུད་འགྲོའི་ལུས་ཅིག་ལས་ལེན། ཨོ་དེ་འདྲ་བསྡད་དགོས་ཡས་དེ་འདྲ་ཤ་བར་བ་ས་ཕྱིའི་གཟུགས་ལ་ལྟ་ཡས་ཡོད་མ་རེད། ཡང་རང་ཉིད་རང་ཉིད་གསང་མཚན་སྟོང་པ་ཡི་ནི་ང་ཆོས་པ་ཡིན་ང་ཤེས་པོ་ཡིན་གསང་སོ་བྲམ་ཆེན་པ་ཡི་ནི་ངོ་མ་གང་རང་རང་ནི་ལས་རྒྱུ་འབྲས་དང་ལྟོས་ནི་ཁོ་གཉིས་གཅིག་བསྡུར་གྱི་ཡིན་ན་ཆོས་སུ་སོང་རྒྱུ་དང་མི་འདུག་ལྟ་ཅི་བྱེད། ཅི་ཟེར་ང་རང་ཚོ་ད་ལྟ་ཡི་བར་དུ་ནི་མི་ཚེ་འཕྲོ་བརླག་ལ་སོང་བ་རེད་མི་ཚེ་འཕྲོ་བརླག་སོང་ད་ནི་ནོར་བུ་རང་གི་ལག་པ་ཡོད་ཀྱི་དེ་ནོར་བུ་ལ་བེད་སྤྱོད་ཅི་ཡང་མ་གཏོང་བ་བྱས་ནས་པས་གང་ག་འཕྲོ་བརླག་བཏང་བྱས་ནོར་བུ་གང་ག་འཕྲོ་བརླག་བཏང་བྱས་པ་རེད།

ང་རང་ཚོ་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་མ་རིག་པ་དུས་དང་རྣམ་པ་ཐམས་ཅད་དུ་རང་གི་ལུས་ལ་བས་ཉོན་མོངས་པ་བས་སྐྱེས་པ་ནང་བཞིན་བྱས་ནས་ཁོང་ཅི་འདས་དེ་སྐྱེས་ཕྱིར་བ། ཁོང་ཅི་འདས་ཡོད་རེད་བ། ཨ་དེ་ཚོ་ཞིག་དེ་ནས་ལུས་དེ་སོ་སོའི་ལུས་དེ་འཕྲོ་བརླག་ལ་བཏང་བྱས་ནས་ཟོས་བྱས་ནས་དུ་བདེ་གི་བ་རེད། ས་དེ་རིང་གང་ལ་སྐྱབས་སུ་མཆི་ཟེར་ད་དེ་ལས་དེ་ལྟ་བུ་འཁོར་བའི་རྒྱ་མཚོ་ཆེན་པོ་ནང་ལ་ད་ལྟ་ཡི་བར་དུ་གནས་བསྡད་མཁན་དེ་ཨ་ནི་སུ་ལས་སུ་ཡིས་སྐྱོབ་ཐུབ་རེད་ཟེར་འཁོར་བའི་རྒྱ་མཚོ་ཆེན་པོ་སྡུག་བསྔལ་དེ་ལྟ་བུ་ནི་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་མྱོང་པ་རེད་མ་འོངས་པ་ན་ཡང་མྱོང་རྒྱུ་ད་ག་རེ་བསྡད་ཡོད་རེད་དེ་སུ་ཡིས་ཡང་སྐྱོབ་ཐུབ་རེད་ཟེར་དེ་རིང་གང་ལ་སྐྱབས་སུ་མཆི་ཟེར། སློབ་དཔོན་ཕྱོགས་ཀྱི་གླང་པོ་གིས་ཨ་ནི་དྲི་བ་དྲིས་པའི་ཚིག་དེ་རེད། དེ་རིང་གང་ལ་སྐྱབས་སུ་མཆི་ཞེས། ད་སློབ་དཔོན་དཔའ་བོ་གིས་དེ་ཡི་ལན་དེ་ལ། དེ་ཡི་ལན་དེ་ལ་གང་ཞིག་ལ་ནི་ཉེས་པ་ཀུན་གཏན་ནས་ཡོང་ཡེ་མི་མངའ་ཞིང་ཟེར། གང་ཞིག་ཟེར་ཏེ། གང་ཟེར་ཏེ་སྤྱིར་སྤྱི་སྒྲ་རེད་དེ། ཡིན་ནའི་ཁྱད་པར་གྱི་ཚིག་ཏུ་འདྲི་ཟེར་ན། གང་ཞིག་ཟེར་ཏེ་དཀོན་མཆོག་ཟེར་བ་དཀོན་མཆོག་སངས་རྒྱས་བཅོམ་ལྡན་འདས། སངས་རྒྱས་བཅོམ་ལྡན་འདས་དེ་ལ་ནི་ཉེས་པ་ཚང་མ་ནང་བཞིན་སྤངས་ཚར་བ་རེད། ཉེས་པ་ཟེར་ཏེ་སྣ་ཁ་གཅིག་ཡོད་མ་རེད། ཉོན་མོངས་པ་དང་ཉེས་སྤྱོད་ཚང་མ་ཐམས་ཅད་དྲུངས་ཕྱུང་བྱས་ནས་གེགས་བསྐལ་ཡོད་མ་རེད། གང་ཞིག་ལ་ནི་ཉེས་པ་ཀུན་གཏན་ནས་ཡོད་ཡེ་མི་མངའ་ཞིང། གང་ལ་རྣམ་པ་ཐམས་ཅད་དུ་ཡོན་ཏན་ཐམས་ཅད་གནས་གྱུར་པ། ཡོན་ཏན་ཡོངས་སུ་རྫོགས་པ་རེད། སྐྱོན་ཡོངས་སུ་རྫོགས་པ་ཟད་ཚར་བ་རེད། སྐྱོན་ཀུན་ཟད་དང་ཡོན་ཏན་ཀུན་རྫོགས་རེད། སངས་རྒྱས་བཅོམ་ལྡན་འདས་དེ། གལ་ཏེ་སེམས་ཤིག་ཡོད་ན་ནི་རང་གིས་རང་ལ་སེམས་ཅིག་ཡོད་པ་ཡིན་ན། དེ་ལ་ནི་སྐྱབས་སུ་འགྲོ་བ་དང་དེ་ཡི་བསྟན་པ་ལ་གནས་དགོས་དགོས་རེད། དེ་བསྟོད་དེ་ནི་བཀུར་བ་དང་དེ་ཡི་བསྟན་ལ་གནས་པའི་རིགས་ཟེར། ཨ་དེ་ཡི་གཟའ་སངས་རྒྱས་ཀྱི་བསྟན་པ་ལ་གནས་པ་དེ་ཡིན་ན་གལ་སྲིད་སེམས་ཤིག་མེད་ན་ད་ག་རང་ཡང་དང་གལ་སྲིད་རང་གིས་རང་ལ་བསམ་གཞིགས་ཅིག་བྱས་པ་ཡིན་ན་ད་དེ་ཡི་བསྟན་པ་ལ་འཇུག་གི་ཡིན་ན་འཁོར་བ་དེ་ལས་ཡར་ཐར་ཐུབ་ཀྱི་རེད། གཞན་ཐར་ཐུབ་ཡས་ཁྱོན་ནས་ཡོད་མ་རེད། འཁོར་བ་ག་ཚོད་འཁོར་བ་ཡིན་ནའི་འཁོར་བ་ལས་ཡར་ཐར་ཡས་དང་འཁོར་བ་ལས་མཐའ་དེ་ནི་རྫོགས་ཟེར་གྱི་ཁྱོན་ནས་ཡོད་མ་རེད། ད་གལ་སྲིད་ཐབས་སྡུད་པ་དང་འཁོར་བ་གྱི་སྡུག་བསྔལ་རྒྱ་མཚོ་ཆེན་པོ་ལ་ཡང་ཐབས་སྡུད་རྒྱུ་ཡོད་ན། ཁྱོད་ཀུན་སའི་ཡོན་ཏན་ཀུན་འདས་ཀྱི་ལྕམ་དྲལ་ཏེ་དེ་ཉིད་ལ་བཅོས་སུ་བགྲོད་ཅིག་ན་དེ་ཡི་ལྷོ། དེ་ཡི་གསུངས་པའི། དེ་ཡི་གསུངས་པའི་ལྷོ་ལྕགས་ཡོར་བ་ལྷོ་ལྕགས་དེ་ཚུལ་བཞིན་དུ་ཉམས་སུ་བླང་ཐུབ་པ་ཡིན་ན་དེ་ནི་ངེས་པར་དུ་ཐག་གི་རེད། དེ་དུས་དེ་ནི་བསྐུལ་བ་དང་དེ་ཡི་ལྟས་ལ་གནས་པའི་རེད། དེ་འདྲ་ཅིག་བྱས་པ་ཡིན་ན་ནི། འཁོར་བ་རྒྱ་མཚོ་ཆེན་པོ་ལས་ཡར་ཐར་ཐུབ་ཀྱི་རེད་ཟེར་ནས་དེ་སློབ་དཔོན་དཔའ་བོ་གིས་གསུངས་པ་རེད། ད་གིན་དང་པོ་དེ་ཡིན་ན་སློབ་དཔོན་ཕྱོགས་གླང་གིས་དྲི་བ་དྲིས། སློབ་དཔོན་སྤོ་བོ་གིས། ཐར་ཡས་ཀྱི་ཐབས་ཤེས་དེ་དེ་མ་གཏོགས་གཞན་མ་ཁྱོན་ནས་ཡོད་མ་རེད་ཟེར་ནས། འོ་དེས་གསུངས་པ་རེད། དེ་འདྲ་ཡིན་ཙང་ང་རང་ཚོ་འཁོར་བ་རྒྱ་མཚོ་ཆེན་པོ་ནང་ཐོག་མ་མེད་པ་ནས་ད་ལྟ་ཡི་བར་དུ་དེ་ལྟ་བུ་འཁོར་ཚར་བ་རེད། གོ་ཆོད་པའི་སྣ་ཁ་གཅིག་བྱུང་ཡོད་མ་རེད་པ། ད་རེས་ཡེ་ནས་མི་ལུས་ཐོབ་བསྟན་པ་དང་མཇལ་བའི་དེ་ལྟ་བུའི་དུས་སྐལ་ཅིག་འཛོམས་པ་ཡིན་ནའི་ཨ་ནི་མི་ཚེ་འཕྲོ་བརླག་ལ་བཏང་བྱས་ནས་ད་ལྟ་ཡི་བར་དུ་པས་ཨ་ནི་ཚེ་འདིའི་ནང་གི་བྱ་བ་རྐྱང་རྐྱང་ལ་གཡེང་བྱས་ནས་ཚེ་འདིའི་ནང་གི་བྱ་བ་རྐྱང་རྐྱང་ལ་གཡེང་བྱས་ནས་མི་ལུས་ཐོབ་པ་འཕྲོ་བརླག་ལ་བཏང་བྱས་ནས་ཚེ་ཕྱི་མ་ལ་ཕན་པའི་དེ་ཡི་སེམས་སྣ་ཁ་ཅིག་ང་ཚོ་དྲན་ཡོད་མ་རེད་པ་སྣ་ཁ་ཅིག་དྲན་ཡོད་མ་རེད་དྲན་ཡོད་མ་རེད་ད་ལྟ་ཡང་དེ་མ་བྱས་ན་ཨ་ནི་མ་འོངས་པ་ན་ལ་ཡང་ད་དུང་དེ་བཞིན་བྱ་བ་ཡང་ནས་ཡང་དུ

ངན་སོང་སྡུག་བསྔལ་ཀུན་རྨོངས་པ། དེ་ཚེ་བདག་གིས་ཅི་བྱར་ཡོད། ནམ་ཞིག་གི་ཚེ་ན་ངན་སོང་གི་སྡུག་བསྔལ་དེ་རང་གི་ལུས་ཐོག་ལ་སྨིན་ཡོང་གི་རེད། དེ་ཡི་ཚེ་ན་ག་རེ་བྱེད་ག། ཐབས་ཤེས་ཁྱོན་ནས་ཡོད་མ་རེད་པ། ད་ཕྱི་དྲགས་རེད་དེ་ཚེ་སྐབས་ལ་ཕྱི་དྲགས་རེད་པ། ད་ཡོངས་སུ་རྫོགས་པ་འགྱངས་ཕྱིན་ཚར་རེད་དེ་ཚེ་སྐབས་ལ་སྨྲེ་སྔགས་འདོན་ནའི་ཕན་གྱི་མ་རེད་སྐད་ལོག་རྒྱབ་ནའི་ཕན་གྱི་མ་རེད་ངུས་བསྡད་ནའི་ཕན་གྱི་མ་རེད་གང་གིས་ཕན་གྱི་མ་རེད། ད་ལྟ་རང་གི་ལག་པ་ན་ཡོད་དུས་ཁོ་ལ་ཅི་བྱེད་མ་ཐུབ་ན་ཨ་ནི་ཚར་བ་རེད། འོ་དེ་འདྲ་ཡིན་ཙང་སྔོན་ཆད་དོན་མེད་བཏང། ད་ལྟ་ཡིན་ནའང་དོན་མེད་དུ་གཏོང། གཏོང་ལ་ཉེ་བ་དེ་ལྟ་བུ་བསྡད་དེ། དེ་ད་ག་རེ་བྱེད་དགོས་རེད་ཟེར་ན་ད་མི་ལུས་དེ་ཡི་འབྲུ་ཐོག་གི་ཡིད་བཞིན་གྱི་ནོར་བུ་འབུམ་ཕྲག་ལས་ལྷག་དགོས་རེད། ལྷག་དེ་ཁྱེད་ཀྱིས་དེ་ག་རེ་བསྒྲུབ་དགོས་རེད་ཟེར་ན་ཚེ་ཕྱི་མ་ཕན་ཆད་ཀྱི་དོན་བསྒྲུབ་ཐུབ་དགོས་རེད། ནོར་བུ་འབུམ་ཕྲག་གཅིག་ཡོད་པ་ཡིན་ན་ཚེ་ཕྱི་མ་གཅིག་ཕན་གྱི་མ་རེད་པ་གཡུ་འབྲུག་བསྒྱུར་བ། ཚེ་དེ་ལ་ཡོད་འགྲོ་རྒྱུར་མི་ད། ནོར་བུ་སྣ་ཁ་གཅིག་ཁྱེར་ནས་འགྲོ་ཡ་ཡོད་མ་ནོར་བུ་དྲི་མ་ཙམ་ཡང་སྣོམ་ཐུབ་ཀྱི་མ་རེད། སོ་སོའི་ནོར་བུ་འབུམ་ཕྲག་གཅིག་ཡོད་པ་ཡིན་ན། ད་མི་ལུས་དེ་ཡོད་པ་ཡིན་ན་དེ་ལྟ་བུ་མི་ལུས་དེ། ཕུན་ཚོགས་འཛོམས་པ་དེ་ལྟ་བུ་འཛོམས་པའི་སྐབས་དེ་ཡོད་པ་ཡིན་ན། ཚེ་ཕྱི་མ་ཕན་ཡག་ཅིག་ང་ཚོས་ངེས་པར་དུ་བྱེད་ཐུབ་དགོས་རེད་བ། ཚེ་ཕྱི་མ་ཕན་པ་ཅིག་ངེས་པར་དུ་བསྒྲུབ་ཐུབ་དགོས་རེད་བ། དེ་ཡང་ཡུན་རིང་པོ་དགོས་མ་རེད། ལོ་གཅིག་ཟླ་གཅིག། ཞག་པོ་རེ་རེ་ལ་ཡང་ཚེ་ཕྱི་མ་ཕན་ཡག་གི་མང་པོ་བསྒྲུབ་ཐུབ་ཀྱི་རེད། ཉི་མ་གཅིག་ཡི་ཡིན་ན་ཡང་ནི་ཚེ་ཕྱི་མ་ཕན་ཡག་གི་དོན་མང་པོ་བསྒྲུབ་ཐུབ་ཀྱི་རེད། བསྒྲུབ་ཐུབ་ཀྱི་རེད། དེ་ཡང་ཚེ་ད་རེས་ལ་མ་བསྒྲུབ་ན། རྗེས་མ་ནས་ཡོང་གི་རེད་སོ་སོར་རེ་བ་རྒྱག་རྒྱུ་ཡོད་མ་རེད། དེ་ག་རེ་ཟེར་ན་ད་ལྟ་ང་ཚོ་རྙེད་པའི་མི་ལུས་དེ་ཡིན་ན་རྒྱུ་མང་པོ་ཅིག་བསྒྲུབ་དགོས་རེད། རྒྱུ་ཚུལ་ཁྲིམས་རྣམ་པར་དག་པས་གཞི་བཟུང་བ་དགོས་རེད་སྦྱིན་སོགས་ཀྱིས་གྲོགས་བྱེད་པ་དགོས་རེད། སྨོན་ལམ་དྲི་མ་མེད་པས་མཚམས་སྦྱར་བ་སོགས་དེ་ལྟ་བུ་དགོས་རེད།

དེའི་ཆེ་ཤོས་ཆེ་ཤོས་དེ་སོན་དེ་རེད་བ། ཨོ་དེ་ཚོའི་ནང་ནས་དེ་མི་ལུས་ཀྱི་སོན་དེ། མི་དགེ་བཅུ་སྤོང་གི་ཚུལ་ཁྲིམས་དེ་རེད། མི་དགེ་བཅུ་སྤོང་གི་ཚུལ་ཁྲིམས་མེད་པ་ཡིན་ན་མི་ལུས་རེ་བ་བྱེད་ཡས་ཁྱོན་ནས་ཡོད་མ་རེད་རྩ་བ་ནས་ཡོད་མ་རེད། དེའི་སྐོར་ལས་ད་ལྟ་ང་རང་ཚོ་སངས་རྒྱས་ཀྱི་བསྟན་པ་དང་མཇལ་བ་ལ་སོགས་པ་དགེ་བའི་བཤེས་གཉེན་དང་འཕྲད་པ་བསྟན་པ་དང་མཇལ་བ་རང་གི་ངོ་ནས་ཤེས་རབ་ཀྱི་ནུས་མཐུ་ཡོད་པ། དེ་ལྟ་བུ་བྱུང་སོང་ན་དེ་ལ་སྦྱིན་སོགས་ཀྱིས་གྲོགས་བྱེད་པ་ཟེར་སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་ཟེར་དེ་ཚོ་གིས་གྲོགས་བྱེད་པ་གཅིག་དགོས། དེ་ཚོ་ཆ་ཚང་ཡིན་ཕྱིར་བསྒྲུབས་ཚར་ཙ་ན་ཨ་ནི་སྨོན་ལམ་དྲི་མ་མེད་པས་མཚམས་སྦྱར་བ་ཟེར། སྨོན་ལམ་དྲི་མ་མེད་པ་ཟེར་ནས་ཚེ་འདི་ཡི་སྨོན་ལམ་མ་བརྒྱབ་པར་བྱས། ཚེ་འདི་ཡི་ཚེ་རིང་བར་ཤོག། ལོངས་སྤྱོད་ཆེན་པོ་ཡོང་བར་ཤོག། ནད་མེད་པར་ཤོག་ཟེར། དེ་འདྲའི་སྨོན་ལམ་དེ་སྨོན་ལམ་དྲི་བཅས་ཟེར་གྱི་འདི་རེད་སྨོན་ལམ་དྲི་མ་མེད་པ་མ་རེད། སྨོན་ལམ་དྲི་མ་མེད་པ་ཟེར་གྱི་འདི་ག་རེ་དགོས་རེད་ཟེར་ན་ཚེ་འདི་ལ་བསམ་བློ་མ་བཏང་བར་ཚེ་ཕྱི་མ་ཕན་ཆད། ཚེ་ཕྱི་མ་ཕན་ཆད་ང་ངན་སོང་དུ་མ་ལྟུང་བར་ཤོག་བསམ་ནས་མ་ཐག་ཨ། ང་འཁོར་བའི་སྡུག་བསྔལ་རྒྱ་མཚོ་ཆེན་པོ་ལས་ཡར་ཐར་བར་ཤོག། ཡང་ན་ནི། དེ་ལས་ལྷག་བྱེད་པ་ཡིན་ན་སེམས་ཅན་ཐམས་ཅད་འཁོར་བའི་སྡུག་བསྔལ་རྒྱ་མཚོ་ཆེན་པོ་ལས་ཡར་གྲོལ་བར་ཤོག་བསམ་བསམ་ནས་མ། འདི་འདྲ་གི་བསམ་པ་སྙིང་ཐག་པ་ནས་བསྐྱེད་ནས། དེ་འདྲ་གྱི་སྨོན་ལམ་གཅིག་མར་བརྒྱབ་ན་ཨ་ནི། མི་ལུས་ཀྱི་རྒྱུ་ཡོངས་སུ་རྫོགས་པར་བསྒྲུབས་པ་ཡིན་ནའི། སྨོན་ལམ་དེ་མེད་པ་ཡིན་ན་དེ་ནི་ཁ་སྒྱུར་མཁན་དེ་ཡོད་མ་རེད་བ། སྨོན་ལམ་གྱིས་ཁ་སྒྱུར་དགོས་རེད་བ།

རྒྱུ་དེ་ག་རེ་བསགས་དགོས་རེད་ཟེར་ན་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ངེས་པར་དུ་དགོས་ཀྱི་རེད། དེ་ལ་དེ་ནས། སྦྱིན་པ་ཚུལ་ཁྲིམས་བཟོད་པ་ལ་སོགས་པ་དེ་ཚོ་ཀྱི་གྲོགས་བྱེད་པ་གཅིག་ངེས་པར་དུ་དགོས་ཀྱི་རེད། དེ་བྱུང་ཚར་ཟེར་ན་དེ་ནས་སྨོན་ལམ་དྲི་མ་མེད་པས་མཚམས་སྦྱར་ཟེར། འོ་དེ་ལྟ་བུ་མེད་པ་ཡིན་ན་མི་ལུས་པས། ག་ཟེ་ཐོབ་པར་ཤོག་ཟེར་སྨོན་ལམ་རྒྱག་ན་མི་ལུས་མི་ལུས་ཡོན་རྩ་བ་ནས་བྲལ་ཚར་རེད། མི་ལུས་ཟིན་གྱི་ད་རེ་བ་རྒྱག་ཡ་ཡོད་མ་རེད།

ཚེ་ད་ག་རང་ཡང་ནི་སྒྲུབ་ན་མ་གཏོགས་སྐྱེ་བ་ཕྱི་མ་ལ་སྐྱེ་ཡོང་མི་ཡོང་སོ་སོ་ནམ་སྐྱེ་རེ་བ་རྒྱག་ཡ་དེ་ནོར་བ་རེད། སྐྱེ་རེ་བ་རྒྱག་ཡ་མེད་པ་རེད། ཚེ་ད་ག་རང་སོ་སོའི་ལག་ཏུ་ནོར་བུ་ཡོད་དེ་ཁོ་ལ་ནོར་བུ་དེ་ལ་བེད་སྤྱོད་གཏོང་དགོས་རེད་བ། སོ་སོའི་ལག་ཏུ་ནོར་བུ་ཡོད་གི་ཡོད་གི་ལས་ད་ནོར་བུ་དེ་ཕར་ལ་བཏང་བྱས་ནས་ང་ཚེ་ཕྱི་མ་ནོར་བུ་ཅིག་རག་པར་ཤོག་ཟེར་ན། ཁོ་རེ་བ་སྟོང་པ་རང་རེད་བ། སོ་སོས་ག་རེ་བྱས་ན་བྱས་རྒྱུ་ཡོད་ཁེལ་གི། སོ་སོའི་ལུས་སྟེང་དུ་ད་ལྟ་ཡོད་རེད་དེའི་ཁ་ཐུག་དེ་ཧུར་ཐག་པ་ཐག་ཅིག་མ་བྱེད་པ་བྱས།

ཚེ་འདིའི་ནང་ལ་མ་བཤད་པ་ཅིག་ནི་ཚེ་ཕྱི་མ་ཕན་ཆད་ལ་ཕན་པའི་ཆོས་ཤིག་ངེས་པར་དུ་ཡང་འགྲུབ་དགོས། དེ་ཡང་ཚེ་ད་རེས་རང་ཡང་མ་འགྲུབ། ད་རེས་རང་མ་འགྲུབ་ན་རྗེས་མ་ནས་ནི་ངེས་པ་མེད། ཨ་ད་རེས་རང་འགྲུབ་དགོས་ཟེར་ན་ནི་འགའ་ཞིག་འགའ་ཞིག་ང་ལོ་རྒན་རྒན་འཁོགས་རེད་ཚར་སོང་ན་འགྲུབ་ཆོག་གི་རེད། འགའ་ཞིག་འགའ་ཞིག་ང་བྱ་བ་གང་ག་ཚར་སོང་ན་འཇིག་རྟེན་འདིའི་བྱ་བ་བས།

དེ་འདྲ་ཅིག་བྱས་པ་ཡིས་ནི་དེའི་རྐྱེན་བྱས་ནས་དེའི་སྙིང་ག་རམ་ཅིག་བྱས་ཀྱིས་ནི་ཤི་འགྲོ་མཁན་དེང་སང་རྫག་ཏོ་འདུག། དེང་སང་རྫག་ཏོ་འདུག་དེའི་ས་རང་གི་ལུས་དེ་ཧ་ཅང་ལ་ཉམ་ཐག་པ་རེད། ས་ཆུ་ཡི་ཆུ་བུར་འདྲ་བྱས་པ་རེད་ང་ཚོ་ལུས་དེ་ཆུ་ཡི་ཆུ་བུར་ལྦུ་བ་འདྲ་བྱས་པ་རེད། སྟོན་སྟོན་དུས་ཀྱི་དུས་སུ་ནམ་མཁའ་ལ་སྤྲིན་འཁོར་བ་འདྲ་བྱས་པ་རེད།

ང་ཚོ་ལས་བརྒྱ་འགྱུར་སྟོང་འགྱུར་ལས་ལྷག་པ་ཆ་རྐྱེན་ཡོངས་སུ་རྫོགས་བདེ་སྐྱིད་དེ་འདྲ་ཡིན་ནའང་བྱ་བ་བྱེད་ཁྲོད་ཚོང་བ་ཐམས་ཅད་བཞག་བྱས་ནས་ནི། ཤི་གུག་བརྡུང་བ། བྱ་བ་གང་ག་ཕར་བཀྲམ་བྱས་ནས། ཡར་བསྡུ་མ་ཐུབ་པ་བྱས། ཚུར་རུབ་རུབ་བྱེད་མ་ཐུབ་པ་བྱས་ནས་ནི་ཤི་འགྲོ་མཁན་ག་ཚོད་འདུག། དེ་ང་ཚོ་ལས་ལྷག་གི་རེད་བ། ཁོ་ལ་ཆ་རྐྱེན་ཡོད་རེད་བ། བཟོད་རྒྱུ་ཡོད་ན་ཁོ་ཚོ་བཟོད་རྒྱུ་ཡོད་དགོས་རེད་ཁོ་ཚོ་བཟོད་ཡ་མེད་ན་ང་ཚོ་ད་ལྟ་ཉམ་ཐག་པ་གང་ཡང་མེད་མཁན། སོ་སོ་སྐྱེ་བོ་ཐ་མལ་པ་འཆི་བ་ཀུན་འདས། ཆ་རྐྱེན་གང་ཡང་མེད་ཀྱི་ཡས་ནི་ང། བྱ་བ་གང་གཱ་བྱས་ཏེ་ཡི་བྱ་བ་གང་གཱ་ཚགས་ཚར་སོང་ན་ཆོས་ཤིག་བྱེད་ཀྱི་ཡིན་ཟེར་ཏེ་སོའི་སྣང་བ་འགྲུབ་པ་རེད། སོ་སོ་གདེང་ཚོད་ཆོས་ནི་མེད་པ་ལ། ནི་རང་གིས་རང་སྣང་བ་འཁྲུལ་འཁྲུལ་ཆེན་པོ་འདི་གས་གས་ཡས་མ་རེད་པ། དེ་འདྲ་ཡིས། ནི། ཚེ་འདི་ལ་བྱ་བ་ཚང་མ་ཐམས་ཅད་ཟད་ནས་བྱེད་ཀྱི་ཡིན་ཟེར་ཏེ་རང་གིས་རང་བསླུས་འགྲོ་རེད། སོ་སོ་སོ་སོ་བསླུས་ཁྱེར་གྱི་རེད། ད་ནི་བཞི་ལོ་བརྒྱད་ཀྱི་བར་དུ་བྱེད་ཀྱི་སིང་ངེ་དེ་སོ་སོ་སོ་སོ་བསླུས་འགྲོ་རེད། དེ་ཚོ་བྱེད་ཡ་ཡང་དབང་ཆ་ཡོད་མ་རེད། ད་ག་དུས་བྱེད་དགོས་རེད་ཟེར་ན་ད་ལྟ་རང་ད་ལྟ་ཉིད་ནས་ད་ལྟ་ཆོས་ཟེར་གྱི་དེ་ག་དུས་དཔེ་དྲན་སོང་ན་ལམ་སང་ལམ་སང་འཇུག་ཐུབ་པ་བྱེད། ལམ་སང་ལམ་སང་ལག་ལེན་ལ་འཁེལ་ཐུབ་པ་བྱེད། ཁ་ནས་བཤད་པ་ཙམ་དང་སེམས་ནས་བསམས་པ་ཙམ་མ་ཡིན་པར་ལག་ལེན་ངོ་མ་ལ་འཁེལ་ཐུབ་པ་བྱུང་བ་ཡིན་ན། ལྟས་ཟེར་གྱི་བྱུང་བ་ཡིན་ན་ལྟས་ཟེར་གང་གཱ་ལག་ལེན་ལ་འཁེལ། ཡོངས་སུ་རྫོགས་པ་ཚང་མ་ཐམས་ཅད་ཉི་མ་གཅིག་ལ་བྱེད་ཐུབ་དགོས་རེད་པ་ཟེར་ན་དེ་བྱེད་ཐུབ་ཀྱི་མ་རེད་པ། དེ་བྱེད་ཐུབ་ཀྱི་མ་རེད་དེ་ཡིན་ན་ཡང་ནས་སོ་སོ་གི་བློ་ཡི་ནུས་པ་ག་ཚོད་ཡོད་པ་ཡིན་ནའི་བློ་ཡི་ནུས་པ་དང་འཚམས་པའི་སྒོ་ནས་ཆོས་ཤིག་ངེས་པར་དུ་ད་ལྟ་ད་ལྟ་ཉིད་ནས་བྱེད་དགོས་པ་རེད། ད་ལྟ་ད་ལྟ་ཉིད་ནས་ལམ་སང་སེམས་དྲན་དང་ལམ་སང་ཆོས་བྱེད་མ་གཏོགས་ད་ལྟ་བྱེད་ཆོག་གི་རེད། ཐ་ན་ཆ་བཞག་གི་ཡིན་ན་ང་དགོང་དག་བྱེད་ཆོག་གི་རེད་ད་ལྟ་བྱེད་དགོས་མ་རེད་ཟེར་ན་དེ་ཡང་འཁྲུལ་པ་རེད། ཇོ་བོ་དཔལ་ལྡན་ཨ་ཏི་ཤ་ལམ་ཁ་ནང་ཕེབས་ཀྱི་ཕེབས་ཀྱི་ལས་ནི། ཉེས་བྱས་ཙམ་ཞིག་བྱུང་བ་ཡིན་ནའི་དེ་མ་ཐག་པ།

ཆོས་བྱེད་ན་ད་ལྟ་རང་ནས་ད་ལྟ་ད་ལྟ་ཉིད་ནས་ཆོས་ལ་འཇུག་པ་ཅིག་དགོས་རེད། དེ་མ་འཇུག་ན་ནི་འཆི་བ་མི་རྟག་པ་སྒུག་རོགས་བྱེད་གི་མ་རེད། ཁོ་ཆོས་བྱེད་མ་སོང། ཁོ་ཆོས་བྱེད་རེད་པ་རེད། ཉི་མ་ཆོས་བྱེད་བྱེད་བར་དུ་ནི་ཁོ་ཚེ་ཐར་གཏོང་གི་མ་རེད། གཏོང་ཡ་ཡོད་མ་རེད། ཨ་དེ་འདྲ་ཡིན་ཙང་ཆོས་བྱེད་ན་ད་ལྟ་ད་ལྟ་ཉིད་ནས་ཆོས་བྱེད་དགོས་གི་རེད། ད་འཆི་བ་མི་རྟག་པ་ཟེར་དེ་ཚུར་ཡོང་ཚར་སོང་ན་ནི་ང་རང་ཚོ་འཇིག་རྟེན་འདིའི་བྱ་བ་ཚང་མ་ཐམས་ཅད།

བསྟན་བཅོས་ལོངས་སྤྱོད་ཡི་ཆེད་དུ་སྡིག་པ་བསགས་པ་ཅིག་དེ་རང་གི་རྡོག་ཁྲེས་དུ་འཁྱེར། དཀའ་ལས་བརྒྱབ་པའི་ཟས་ནོར་ལོངས་སྤྱོད་སོགས་ཚང་མ་དང་བཅས་མི་གཞན་མ་གཅིག་གིས་ཟས། ཨ་མི་གཞན་མ་གཅིག་བགོ་བཤའ་བྱེད་དགོས་རེད་བ། ཨ་ཁོ་ད་རེས་ཤི་ཚར་རེད་ད་ཟེར་ཁོ་ཡི་ཅ་ལག་ཅི་ཅི་ཅི་འདུག་བ་ཟེར། ཁོ་ཡི་ཆོས་གོས་ཡག་པོ་ཅིག་འདུག་བ་ཆོས་གོས་དེ་ང་དགོས་ཡོད་ཟེར། ཁོ་ལྷུང་བཟེད་ཡག་པོ་ཅིག་འདུག་ལྷུང་བཟེད་དེ་ང་དགོས་ཡོད་ཟེར། དྲིལ་བུ་རྡོ་རྗེ་ཅིག་འདུག་དེ་ང་དགོས་ཡོད་ཟེར་བགོ་བཤའ་རྒྱག་ཡས་དུས་ཚོད་ཅིག་ཤར་དགོས་རེད་བ་ང་ཟེར། དེ་ལྟར་ཀུ་ལུ་ཕེན་གེ་གེ་གྱོང་སོང།

རྒྱལ་པོ་ཡིན་ནའི་འདྲ་སྤྲང་པོ་ཡིན་ནའི་འདྲ་དེ་གཉིས་ཀ་ཚོ་འདྲ་མཉམ་རེད་གཅིག་པ་གཅིག་རྐྱང་རེད་ཀུན་གཅིག་པ་རེད་མ་གཏོགས་ཁོ་རྒྱལ་པོ་ཡིན་ཟེར་ནས་དམིགས་བསལ་གཏོང་ཉེན་ཡོད་མ་རེད། ཁོ་སྤྲང་པོ་ཡིན་ཟེར་ནས་འདོར་བ་བྱེད་ཉེན་ཡོད་མ་རེད། ཁོ་གཉིས་ལས་ཀྱི་རྩིས་རྒྱག་བྱེད་གི་རེད་མ་གཏོགས་གཞན་མ་ག་གེ་ཡོད་མ་རེད་བ། ཟས་ནོར་ལོངས་སྤྱོད་ཀྱིས་ང་རང་ཚོ་ཕན་གྱི་མ་རེད། གཉེན་ཉེ་དུ་གིས་ཕན་གྱི་མ་རེད། ལྟོ་གོས་ཀྱིས་ཕན་གྱི་མ་རེད། སྙན་གྲགས་ཀྱིས་ཕན་གྱི་མ་རེད། གང་ཡང་ཕན་གྱི་མ་རེད་དེའི་སྐབས་སུ་རང་གཅིག་པུ་འགྲོ་བའི་དུས་ཚོད་ཞིག་ཡོང་གི།

ཨ་དེ་སྐྱེ་བ་མ་ལེན་སྡོད་ས་ཁྱོན་ཡོད་མ་རེད། དེ་མེད་པ་ཡིན་ཙང་ཨ་ནི་སྐྱེ་བ་ཅིག་བླང་དགོས་རེད་བ་སྐྱེ་ས་དེ་ས་ཆ་དེ་ག་བ་ཡོད་རེད་ཟེར་ན་ཨ་ནི་བདེ་འགྲོ་ལ་སྐྱེ་གི་རེད་ངན་འགྲོ་ལ་སྐྱེ་གི་རེད་དེ་གཉིས་གཉིས་མ་གཏོགས་སྐྱེ་ས་གཞན་མ་ག་གེ་ཡོད་མ་རེད། ཡང་ན་བདེ་འགྲོ་ལ་སྐྱེ་དགོས་རེད་ཡང་ན་ངན་འགྲོ་ལ་སྐྱེ་དགོས་རེད། ད་བདེ་འགྲོ་དང་ངན་འགྲོ་ལ་སྐྱེ་ཡས་དེ་གདམ་ག་གཏོང་ཡས་ཡོད་མ་རེད་པ། གདམ་ག་གཏོང་ཡས་ཡོད་ན་ད་ངན་འགྲོ་ནང་སྐྱེ་འགྲོ་གི་མེད་ཟེར་གི་རེད་གང་ག་བདེ་འགྲོ་སྐྱེ་གི་རེད་ཟེར་གི་ཡོད་རེད་དེ་དེ་འདྲ་མ་རེད། ཁོ་རང་དབང་ཁྱོན་ནས་ཡོད་མ་རེད་ལས་ཀྱི་གཞན་དབང་ཅན་དུ་འགྲོ་དགོས་རེད། ལས་དཀར་ནག་གཉིས་པོ་དེ་ལས་ནག་པོ་ལས་དེ་སྟོབས་ཆེ་བྱུང་སོང་ན་ངེས་པར་དུ་ངན་འགྲོ་དུ་འགྲོ་གི་རེད། དཀར་པོ་དགེ་བའི་ལས་དེ་སྟོབས་ཆེ་བྱུང་སོང་ན་བདེ་འགྲོ་སྐྱེ་བ་ལེན་གི་རེད། ང་ཚོ་ནག་པོ་མི་དགེ་བའི་ལས་དེ་སྟོབས་ཆེ་གི་རེད་བ་སྟོབས་ཆེ་གི་འདུག་མི་འདུག་ཧ་གོ་གི་འདུག་ཨང། ད་ལྟ་ཡར་སྐྱེས་ནས་མི་ལུས་ཐོབ་བསྟན་པ་དང་མཇལ་བ་རེད་དེ། དེ་ནས་མི་དགེ་བའི་སྡིག་པ་མི་དགེ་བ་ག་ཚོད་བསགས་ཀི་འདུག། བསགས་ལས་སླ་པོ་ཞེ་དྲག་འདུག་ཨང། ཕུ་གུ་ཆུང་ཆུང་སྐྱེས་མ་ཐག་པའི་གནས་སྐབས་སུ་ནས་ངུ་འཇུ་ཤེས་གི་རེད་བ། ངོ་ཡ་ཤེས་གི་རེད། མི་གཞན་ལ་ཁ་ངན་ཚིག་ངན་ལབ་ཡ་དེ་ཤེས་གི་རེད། འབུ་ཅིག་མཐོང་བསད་མཐོང་ནི་བསད་ཡ་གི་དེ་ཤེས་གི་རེད། དགེ་བའི་བྱ་བ་ཡ་ནི་སྙིང་རྗེ་དང་ཤེས་རབ་ལ་སོགས་པ་དེ་ཚོ་ངང་ངང་ཤུགས་ཤུགས་ཀྱིས་ཡོང་གི་འདུག་དེ་ཡོང་གི་མི་འདུག་བ། ཁག་པོ་ཞིག་ར་ཡོང་གི་འདུག་བ། ཡོན་ཏན་ཀ་ཁ་ཡ་ཅིག་ཡིན་ན་ནི་དགེ་རྒན་བསླབ་དགོས་གི་འདུག་མ་གཏོགས་རང་ཤུགས་ཀྱིས་ཤེས་གི་མི་འདུག་བ། སྡིག་པ་དེ་ཡིན་ན་གང་ག་ཤེས་གི་འདུག་བ་དེ་ག་རེ་ཟེར་ན་མི་དགེ་བའི་བྱ་བ་ལ་ཡིན་ན་ཡ་ནི་སྐྱོད་ལས་སླ་པོ་ཡོད་པ། ངང་ངང་ཤུགས་ཤུགས་ཀྱིས་སྐྱོད་ཐུབ་གི་རེད་བ། དགེ་བའི་བྱ་བ་དེ་ཡིན་ན་སྐྱོད་ཁག་པོ་ཡིན་པ། ང་རང་ཚོ་ཆུ་དེ་ད་ལྟ་དཔེར་ན་གཙང་པོ་དེ་ཡར་རི་ལ་ཡར་འདྲེན་དགོས་བྱུང་ཟེར་ན་དཀའ་ལས་ཞེ་པོ་ཞིག་ཡོད་རེད་བ་དཔེ་མི་སྲིད་ནུས་ཤུགས་བཏོན་དགོས་རེད་བ། དཀའ་ལས་ཞེ་པོ་ཞིག་བྱས་ན་མ་གཏོགས་ནི་འདྲེན་ཐུབ་མ་རེད་བ། ཨ་རི་མགོ་ལ་ཆུ་ཅིག་ཡོད་པ་ཡིན་ན་མར་བླུག་དགོས་བྱུང་ཟེར་ན་དཀའ་ངལ་ཅིག་ཡོད་མ་རེད་བ་ལས་སླ་པོ་ཞིག་འགྲོ་གི་རེད་བ། ཨ་དེ་ཡིན་ཙང་ང་རང་ཚོ་སྡིག་པ་བསགས་ཡ་དེ་ཡིན་ན་ཐུར་དུ་འགྲོ་བ་དང་གཅིག་པ་རེད་ལས་སླ་པོ་ཞེ་དྲག་རེད། དགེ་བ་བསགས་ཡ་དེ་ཡིན་ན་ནི་གྱེན་དུ་འགྲོ་བ་དང་གཅིག་པ་རེད། དེ་འདྲ་ཡིན་ཙང་ནི་དགེ་བའི་བྱ་བ་དེ་ཡིན་ན་སྒྲུབ་ཁག་པོ། མི་དགེ་བའི་བྱ་བ་དེ་ཡིན་ན་སྒྲུབ་ལས་སླ་པོ། དེ་འདྲ་འདུག། དེ་ཙང་སྐྱེ་བ་ཐོག་མ་མེད་པ་ནས་ད་ལྟ་ཡོད་པ་སོགས་ང་ཚོ་མི་དགེ་བ་མང་པོ་བསགས་ཚར་རེད། ད་ལྟ་ཚེ་འདི་མི་ལུས་ཐོབ་ནས་དེ་ལྟ་བུ་བྱུང་བ་དེ་ཡང་ནི་མི་དགེ་བའི་ག་ཚོད་བསགས་ཡོད་རེད། གྲངས་ཀ་གཅིག་རྒྱག་གི་ཡིན་ན་ང་རང་ཚ་སོ་སོ་སོ་སོར་གྲངས་ཀ་མ་ཐེབས་ཡ་འདྲ་ཞིག་ཡོང་གི་རེད་སོ་སོ་གཅིག་ནས་བཟུང་སྟེ་ཉི་མ་གཅིག་ང་དེ་བྱས་མྱོང་ཉི་མ་གཅིག་དེ་བྱས་མྱོང་ཟེར་གང་ལྟར་ཕྲེང་བ་འདྲ་ཅིག་བགྲངས་བྱས་ནས་གྲངས་ཀ་བསགས་ཀྱི་ཡོད་ན་མང་པོ་ཞེ་པོ་ཅིག་ཆགས་ཀྱི་རེད། སྡིག་པ་མི་དགེ་བ་ཡོད་ད་མང་པོ་ཞེ་པོ་ཅིག་ཆགས་ཀྱི་ཡོད། ཁ་ཤས་ཁ་ཤས་ང་གང་ཡང་མི་བསད་རྟ་ཇག་ཡང་ནི་གང་ཡང་བྱས་མ་མྱོང་སྡིག་པ་མི་དགེ་བ་མེད་བསམ་བསམ་རང་དྲན་གྱི་རེད་དེ་དེ་འདྲ་མ་རེད་སྡིག་པ་མི་དགེ་བ་ཟེར་མཁན་དེ་ནང་ལས་སྒོ་ཕྱི་ཕྱོགས་ནས་མ་ཐོན་ན་རང་གི་ཤག་བསྡད་དེ་ཡོད་ནའང་བསགས་ཡ་ཡོད་རེད། བསམ་པའི་སྒོ་ནས་བྱས་རེད་བ་གོ། ལས་བསགས་ཡ་ཟེར་མཁན་དེ་སེམས་པའི་ལས་དང་བསམ་པའི་ལས། སེམས་པའི་ལས་ཟེར་མཁན་དེ་རང་གི་ཀུན་སློང་གི་སྒོ་ནས་ལས་མང་པོ་ཅིག་བསགས་ཚར་ཡོད། ང་ཚོ་ཞོགས་ཀས་ཡར་ལངས་ཏེ་དེ་རིང་ཅིག་ཅིག་ཅིག་བྱེད་དགོས་གཉིས་གཉིས་བྱེད་དགོས་སོགས་གྲངས་མང་པོ་ཞིག་དཔེ་གྲངས་ཀ་མང་པོ་ཅིག་བསྒྲིལ་ནས་བཞག་འོང་དུས། དེ་རིང་ང་ཅིག་ཅིག་བྱེད་དགོས་གཉིས་གཉིས་བྱེད་དགོས། ཁ་ཤས་ཁ་ཤས་མི་ལ་གནོད་དེ་དང་དེ་ཞེས་བྱ་བ་བྱེད་ཀྱི་ཡིན་བསམ་བསམ་རང་དེ་འདྲ་དྲན་གི་རེད་བ། དེ་འདྲ་བྱས་སོང་ན་ཁོ་སྒོ་ཕྱི་ཕྱོགས་ནས་མ་ཐོན་ནའང་སྡིག་པ་བསགས་ཏེ་ཡོད་རེད་བ། སྡིག་པ་མང་པོ་བསགས་ཚར་རེད། ཡང་ག་ཤི་ག་ཤི་ཚོང་ཅི་རྒྱོ་ཁ་དྲོ་གོ་ཚོང་རྒྱོ་ཅི་ནི་ཁེ་ཚོང་ག་ཟེ་ར་ཡོ་སོ་སོ་ནི། ག་ཤི་ག་ཤི་ཡང་ནི་མེ་ལས་རོ་ཅི་ཁ་དྲོ་ཅི་ནི་ད་ཡོ་ད་རི་ཁོ་གི་ནི་གླ་ཆ་ག་ཟེ་ཟེ་ཅི་ཏྲི་ཡོང་སོ་སོ་ནི། དེ་འདྲ་དྲན་གི་རོ་བ་དེ་སོ་གོ་ང་འདི་པ་མི་འགྱོ་ཅང་འགྱོ་རི་དི་ཡོ་རོ་བ། ཡ་སོ་སོ་ནོ་ཤ་ནོ་ལོ་དེ་དི་ཡོ་ནི་འདི་པ་མེད་པ་མ་རེ་འདི་པ་སིང་དི་མང་པོ་ཡོ་རེ། མང་པོ་ཡོ་རེ། དེ་ལས་ལྷག་ཟེ་ཅི་ང་རང་ཚོ་སོང་ཙ་ཅང་ཚོ་སང་སྔ་ཅི་འདོམ་པ་དོ་དེ་པ་དེ་འདྲ་ཡིན་ན། སྡོམ་པ་དང་ལྡན་པ་དེ་འདྲ་ཡིན་པ་ཡིན་ན། བྱང་སེམས་ཀྱི་སྡོམ་པ་ཟེར་མཁན་དེ་དང་གསང་སྔགས་ཀྱི་སྡོམ་པ་ཟེར་མཁན་དེ། ད་ག་ཟེར་དགོས། ལུས་ངག་གི་བྱ་བ་ག་གས་མ་བྱས་པ་ཡིན་ནའང། སེམས་ཀྱིས་བསམ་བློ་གཏོང་དགོས་ཡས་དེ་ཚོ་མ་གཏོང་མ་བཏང་ནས་ལས་པ་ཡིན་ནས་གོ། འདོད་པ་ཟག་གི་འདུག། དཔེར་ན་ང་རང་ཚོ་ཐུན་དྲུག་བླ་མའི་རྣལ་འབྱོར་ཡོད་ན། ལྟ་བ་མ་དྲན་དད་ལྡན་སེམས་སུན་འབྱིན་ཟེར་གྱི་འདུག།

དེ་དག་རྣམ་པ་ཐམས་ཅད་དུ་དུ་བདེ་བར་བ། བར་ཁྱོན་ནས་མེད་པར་ཉི་མ་གཅིག་ཡང་ཆད་ཡ་མེད་པར་བྱས། ང་ཚོ་ད་ལྟ་མི་ཚེ་གཅིག་དེ་ལ་ཤི་ཐེངས་གཅིག་བྱེད་དགོས་ཏེ་ཤི་ཉིན་ག་དེ་ཞེ་དྲག་ཞེད་ཀྱི་འདུག་བ། ད་དམྱལ་བ་ཡང་ཡང་སོས་ཟེར་མཁན་དེ་ཉི་མ་གཅིག་ལ་ཤི་ཐེངས་བརྒྱ་དང་སོས་ཐེངས་བརྒྱ་བྱེད་པ་རེད་བ་ཉི་མ་གཅིག་ལ་ཡང་ཤི་ཐེངས་བརྒྱ་དང་སོས་ཐེངས་བརྒྱ། ད་དེའི་བར་དེ་བདེ་བ་ཁྱོན་ནས་ཡོད་མ་རེད་བ། ཕན་ཚུན་བས་གཏུབ་རེས་བྱེད་བསད་རེས་བྱེད་གྲི་བཙུགས་རེས་བྱེད་མཚོན་ཆ་བསྣུན་གཏུབ་རེས་བྱེད་དེ་འདྲ་ཤ་སྟག་རེད་བ།